གསན་མཁན་རྣམ་པ་ཚོ་བཀྲ་ཤིས་བདེ་ལེགས་ང་པདྨ་བདེ་ཆེན་ཡིན་རྣམ་པ་ཚོས་འདི་ག་ཨ་རིའི་རླུང་འཕྲིན་ཁང VOA ཡི་བོད་སྐད་སྡེ་ཚན་གྱི་གཞོན་སྐྱེས་དང་ཤེས་ཡོན་བཅས་ནི་གཞོན་སྐྱེས་རང་ལ་དམིགས་ནས་རྒྱང་སྲིང་ཞུ་བའི་ལེ་ཚན་འདི་གསན་རྒྱུ་དགོས་ཞུགས་པ་དེར་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་གི་ཡོད། ཨན་དེ་རིང་གི་བགྲོ་གླེང་ཞུ་བའི་བརྗོད་གཞི་དེ་ད་ཨ་མི་རི་ཀའི་གྲོས་ཚོགས་ལ་ཡ་བོད་མི་དང་བོད་དོན་རྒྱབ་སྐྱོར་བ་ཚོས་ཨན་ནི་ཞུ་གཏུག་བྱེད་པར་ཕེབས་པའི་གནས་ཚུལ་ཐོག་ལ་ཡ་གླེང་མོལ་ཞུ་ཡ་ཡིན། ཨན་དེ་རིང་གླེང་མོལ་གནང་མཁན་ནང་ལ་ད་སྙིང་རྗེ་ཤོས་ཅིག་ལ་ག་རེ་ཡོད་རེད་ཟེར་ན་གཅིག་ནས་ད་གཞོན་སྐྱེས་མང་པོ་ཞེ་པོ་ཅིག་ཕེབས་འདུག་ཨ་ནི་གཞོན་སྐྱེས་ཚང་མ་ཨ་ནི་ང་ཚོའི་རླུང་འཕྲིན་ནང་ལ་ཡ་དེ་འདྲའི་ཞུ་ཐུབ་ཡ་མི་འདུག་ཨ། ཡིན་ནས་ད་ད་ལོ་མངོན་གསལ་དོད་པོ་ཞེ་པོ་ཅིག་ལ་ཡ་མི་ནི་སོ་ཊ་གཅིག་པོ་ནས་ཨ་ནི་གཞོན་སྐྱེས་བཅུ་གསུམ་ཕེབས་ཤག་བྱས་ཙང་ད་བཅུ་གསུམ་དེ་ཡ་ཆ་ཚང་ང་ཚོའི་ཨ་ནི་ལས་ཁང་ནང་ལ་ཡ་ཕེབས་བྱས་ཨ་ནི་བཀའ་མོལ་གནང་ཡ་གོ་སྐབས་ཕུལ་ཐུབ་ཀྱི་མི་འདུག་སྟེ་ཨེ་ཁོང་རྣམ་ཚོའི་ནང་ནས་ཁོང་ཚོ་གསུམ་སྐུ་ཚབ་བྱས་བྱས་ཨ་ནི་ཕེབས་ཡོད་དེ་བསྟན་འཛིན་ནོར་སྒྲོན་ལགས། དེ་བཞིན་འཇམ་གླིང་ལགས།

དེ་ནི་ཞུ་གཏུག་དེ་གལ་ཆེན་པོ་དང། དམིགས་བསལ་གྱི་དེ་སྡིངས་ཆ་གནད་འགག་ཆེན་པོ་རྩ་ཆེན་པོ། གནད་འགག་ཆེན་པོ་རྩ་ཆེན་པོ་ཆགས་ཡས་དེ་བོད་དང་བོད་མིའི་གི་འཐབ་རྩོད་དང་དཀའ་ངལ་སེལ་ཐབས་ཅིག་ལ་ཞུ་གཏུག་བརྒྱབ་ས་ཀྱི་སྡིངས་ཆ་གལ་ཆེན་པོ་བྱེད། ཞུ་གཏུག་བརྒྱབ་ས་དེ་ཨ་རིའི་གྲོས་ཚོགས་ཀྱི་གྲོས་ཚོགས་གོང་མ་ཡིན་ན་རེད་གྲོས་ཚོགས་འོག་མ་ཡི་གི་འཐུས་མི་རྣམ་པ་ཚོ་ལ་ང་ཚོ་གི་ད་ལྟའི་གི་མྱངས་བཞིན་པའི་དམིགས་བསལ་བོད་ཕྱི་ནང་གཉིས་ཀྱི་དཀའ་སྡུག་དེ་ཁོ་རང་ཚོ་ལ་ཡ་སྙན་སེང་ཞུས་ནས་དེ་ཐོག་ལ་ཡ་རྒྱབ་སྐྱོར་དང་མཐུན་འགྱུར་སྔོན་མ་ཡོད་པ་ནང་བཞིན་གྱི་མུ་མཐུད་ནས་ཨ་ནི་མ་འོངས་པ་ཡིན་ལ་མ་འོངས་པ་ཡིན་ན་ཡང་མུ་མཐུད་ནས་ད་རྒྱབ་སྐྱོར་གནང་ཐུབ་པའི་གི་ང་ཚོ་ད་ཁོ་རང་ཚོ་ལ་ཡ་འབོད་སྐུལ་ཞུ་ཡས་གི་ད་སྡིངས་ཆ་དང་གོ་སྐབས་ཡག་ཤོས་ཅིག་ལ་ཡ་ངོས་འཛིན་བྱས་བྱས་དུས་སུ་དེ་བཅར་བ་ཡིན།

གནས་ཚུལ་དེ་ཚོ་ལ་ཡ་སྙན་སེང་ཞུ་ཡ་རག་སོང། ཨ་འདི་ལ་ང་ཚོས་ཀྱི་དཔེ། དེ་གཞོན་སྐྱེས་འདྲ་བོ་ཡིན་པ་ཆ་ཆེ་ནས་ང་འདྲ་བོ་ཡིན་ན་ཐེངས་མ་དང་པོ་ཡིན། ཨ་འདི་ལ་ཨ་ནི་དངོས་གནས་ཁོ་རང་བློ་འདོད་ཁེངས་པོ་འདྲ་བོ་ཅིག་བྱུང་སོང་བསམ་གྱི་འདུག།
ལགས་ལགས་སི་ཨ་ནི་ཁྱེད་རྣམ་ཚོ་རྩ་བའི་ད་མི་ནི་སོ་ཊ་གི་གྲོས་ཚོགས་འཐུས་མི་ཚོའི་ལས་ཁུངས་བཅར་ཡོད་ཀྱི་རེད། ལས་ཁུངས་ག་བ་ག་བ་བཅར་ན་བས། ང་ཚོ་ད་ལྟ།
དེ་རིང་ཞོགས་པ་ཟེར་དགོས་རེད་ཨ་ནི། ད་ལྟ་ང་ཚོ།

ཁོང་ཚོས་གི་ད་མཐུན་འགྱུར་ཅིག་གནང་གི་ཡིན་ཟེར་དགོངས་པ་བཞེས་སོང་འདི་གི་ཚང་མ་ཡག་པོ་ཞེ་དྲག་འདུག་ལགས། ལགས་ལགས་སི། བདེ་ཆེན་ལགས་ད་འདི་གི་ད་ཁྱེད་རང་འདིར་ཕེབས་ཡ་དེ་ཐེངས་དང་པོ་ཡིན་གསུངས་སོང་ཡིན་དུས་ག་ལ་ཡ། ཅིག་ཐེངས་དང་པོ་ལ་ཕེབས་པའི་ཁྱེད་རང་གི་ཅིག་ནས་ཚོར་སྣང་ག་འདྲ་བྱུང་སོང་ད་ག་ནང་བཞིན་ཐེངས་དང་པོའི་ཐོག་ལ་ག་རེ་འདྲ་པོ་ཞུ་ཡག་བྱུང་གོང་དུ། ཐོག་མ་དེ་ལ་ང་ཚོ་ད་དངོས་གནས་ཁོ་རང་བོད་པའི་འཐུས་མི་མང་པོ་བྲིས་འདུག་ད་ལྟ་ཆ་བཞག་པ་ཡིན་ན་བརྒྱ་དང་ལྔ་བཅུ་ལྷག་ལས་ཞུ་དགོས་རེད་ཨ་ནི་འདི་ལ་དངོས་གནས་གོ་སྐབས་ཡག་པོ་ཅིག་ལ་ངོས་འཛིན་བྱས་བྱས་ཨ་ནི་བོད་མིའི་གི་དངོས་དོན་ག་རེ་ཡིན་པ་དེ་དང་ཨ་ནི་ང་ཚོ་ལ་རྒྱབ་སྐྱོར་ག་འདྲས་བྱེད་ཐུབ་ཀྱི་འདུག་ཁ་གསལ་པོ་བྱས་ནས་ཞུ་ཡ་རག་པ་འདི་ལ་ཨ་ནི་དངོས་གནས་འདོད་པ་ཁེངས་པོ་འདྲ་བོ་ཅིག་བྱུང་སོང་བསམ་གྱི་འདུག་ལགས། ལགས་ལགས་སི་ཨ་ནི་བསྟན་འཛིན་ནོར་སྒྲོན་ལགས་ཁྱེད་རང་ད་ལྟ་གྲོས་ཚོགས་འཐུས་མི་དེ་ཚོའི་ལས་ཁུངས་ནང་ད་ཕེབས་པ་དེ་རིང་ཐེངས་དང་པོ་མ་རེད་ཡིན་དུས

ང་རང་དེ་སྔོན་མ lobby བྱེད་ག་ལས་བྱེད། ཤུགས་རྒྱབ་བས་དེ་མུ་མཐུད་ནས་ཤུགས་རྒྱབ་བྱས། འདི་དངོས་གནས་དོན་དུ་ཨ། འདི་དེ་གལ་ཆེན་པོ་མཐོང་སོང་ནི་འདི་མུ་མཐུད་ནས་ད་ང་ཚོ་འདི་འདྲའི་རོགས་གཅིག་ག་དུས་མུ་མཐུད་ནས་ཤི་ཐེ་གཞན་པ་རོགས་ཡོད་ན། འདི་བྱས་དེ་གོ་སྐབས་འདུག་ཨ་ནི་བྱེད་ཐུབ་ཀྱི་འདུག་ཨ་འདི་མཐོང་སོང་འདི་མ་འདྲ་བ་མཐོང་སོ། ཨི་དམིགས་བསལ་གཞན་པ་གཅིག་འདི་བོད་པ་གཞོན་སྐྱེས་མང་པོ་སླེབས་འདུག་ཨ་ད་ལོ་དངོས་གནས་བྱས་ན ICT ལ་ནམ་རྒྱུན་འདི་འདྲའི་མང་པོ་སླེབས་ཀྱི་ཡོད་མ་རེད།

ཨེ་ནི། བོད་ནང་ལ་ཡང་ད་འདྲ་མཉམ་ཐོག་ནས་འགྲོ་ཡོང་ཐོབ་ཐང་དགོས་ཀྱི་ཡོད་ཞེས་ཅིག་ཞུས་ནས་ད་ད་ཆ་ཨེ་ནི་སྲིད་འཛིན་གྱི་མཚན་རྟགས་ཤིག་ད་བསྐྱོན་ཁྲིམས་གཞི་ཆགས་ད་ལག་ལེན་བསྟར་དགོས་ཀྱི་ཡོད་ཞེས་གསུངས་ཡག་གི་དུས་ཚོད་སླེབས་དུས་དངོས་གནས་དྲང་གནས་དེ་གཅིག་གི་གྲོས་ཚོགས་ཀྱི་འཐུས་མི་ཚོ་ལ་ཡང་ཞུ་གཏུག་བྱས་པ་ཡིན་ན་དེའི་ནུས་པ་ཞིག་འདུག་བསམ་བྱས་ཅིག་དང་ཨེ་ནི་དེ་ཡང་ད་རྣམ་པ་ཚོ་ཡིན་ན Minnesota གི་ཨེ་ནི་གྲོས་ཚོགས་འཐུས་མི་ཚོ་ཕ་གའི་ས་གནས་ལ་བཞུགས་དུས་འབྲེལ་བ་གནང་གི་ཡོད་རེད་ད་ག་ནང་བཞིན་དེ་ཁོང་རྣམ་ཚོའི་རྒྱལ་ས Washington ན་ཡོད་པའི་ལས་ཁུངས་ལ་ཡང་དངོས་སུ་ཕེབས་བྱས་ཨེ་ནི་ད་ལྟ་ང་ཚོ་བོད་པ་ད་གཞོན་སྐྱེས་ཨེ་ནི་ཤེས་ཡོན་ཡོད་མཁན། ད་ཚང་མ་གཅིག་གིས་བོད་དོན་ཐོག་ལ་ཡ་རྒྱབ་སྐྱོར་བཙལ་ཡ་འདོད་པ་ཡོད་པ་ཨཱ་ནི་སེམས་ཤུགས་ཡོད་མཁན་དེ་ཚོ་ཕེབས་ཤོག་རེད་བྱས་ཙང་ད་ལྟ་ཁྱེད་རང་གསུངས་སོང་ད་བས་ད་ལོ་བྱས་ཙང་ཨཱ་ནི་གཞོན་སྐྱེས་བརྒྱ་དང་སུམ་ཅུ་སོ་དྲུག་ཕེབས་ས་དེ་ཚོ་ཞེ་དྲག་གཏམ་བཟང་རེད་ཨཱ་ནི་བྱས་ཙང་རྣམ་པ་ཚོས་ད་ལོ་ག་རེ་ག་རེ་ཞུ་གནང་པས།
ལགས་སོ། ད་ད་ལན་ང་ཚོ་ཞུ་གཏུག་གི་ལས་འགུལ་སྐབས་ལ་ཡ་གནད་དོན་གཙོ་བོ་བཞི་ཆགས་བསྡད་འདུག་ལགས། གནད་དོན་དང་པོ་དེ་ད་ལྟ་དེ་ནོར་སྒྲོན་ལགས་གསུངས་པ་ནང་བཞིན་རེད། ད་ལྟ་བོད་ནང་ཕར་འགྲོ་ཚུར་ཡོང་གི་ད་ལྟ་གནད་དོན་འདི་ཐོག་ལ་ཡང་དང་པོ་དེ་བྱས། ཨ་ནི་གནད་དོན་གཉིས་པ་དེ་ད་ལྟ་འདི་རེད། Tibetan Policy Act of ད་ལྟ Two Thousand Two ལ་ད་ལྟ་དུས་གཉིས་ལ་བོད་ཀྱི་སྲིད་ཇུས་ལས་ད་ཨ་རིའི་གཞུང་གིས་བོད་ཐོག་ལ་འཛིན་པའི་སྲིད་ཇུས་དེ། ཨ་ནི་དེ་ཐོག་ལ་ཡང་ཨ་ནི་མུ་མཐུད་ཨ་ནི་ལག་བསྟར་གནང་དགོས་འདུག་དམིགས་བསལ་གྱིས་ཨ་ནི།

བོད་ནང་ལོགས་ལ་ཡང་ཆབ་སྲིད་བཙོན་པ་དང་པཎ་ཆེན་རིན་པོ་ཆེ། དབུས་བོད་ཀྱི་ཨ་ནི་ཆབ་སྲིད་བཙོན་པ་ཚོ་ལ་ཡང་གློད་བཀྲོལ་བཏང་ཡག་དང་གུ་ཡངས་བཏང་ཡག་འདི་ངེས་པར་དུ་ཨ་ནི་ཨ་རིའི་གཞུང་གིས་མཐུན་འགྱུར་དང་རྒྱབ་སྐྱོར་དེ་ཐོག་ལ་ཡང་ངེས་པར་དུ་ད་འགྲོ་བ་མིའི་ཐོབ་ཐང་སྲུང་བརྩི་ཨ་ནི་རྒྱབ་སྐྱོར་གནང་ཡག་འདི་གལ་ཆེན་པོ་འདུག། ཨ་ནི་མཐའ་མ་དེ་འདི་རེད་ད། Fund for Tibet ད་ལྟ་བོད་ལ་ཡང་ད་རོགས་སྐྱོར་གནང་གི་ཡོད་རེད་ཨ་རིའི་གཞུང་གིས་ད་བོད་ཕྱི་ནང་ཚང་མ་དེ་ཐོག་ལ་ཡང་ད་མཐུན་འགྱུར་དེ་ཕན་ཐོགས་པོ་དང་སྤྱི་ཚོགས་ཡར་རྒྱས་ཆགས་ལ་ཡང་དངོས་གནས་དྲང་གནས་ཁ་ཡེ་ལ་ཡེ་རེད་བཞག་ད་དེ་ཐོག་ལ་མུ་མཐུད་ནས་ད་མ་འོངས་པར་ཉིས་སྟོང་ཉི་ཤུ་ལོ་ནས་བྱས་ནས་ད་མུ་མཐུད་ནས་རང་འཇགས་གནས་ཐུབ་པའི་ལ་ཡང་གྲོས་ཚོགས་འཐུས་མིའི་ངོས་ནས་ཤུགས་རྒྱག་རོགས་བྱེད་ཟེར་དེ་གནད་དོན་བཞི་དེ་ཆགས་ཡོད་ལགས། འོ་ལགས་སོ། བདེ་ཆེན་ལགས་འདི་ཐོག་སྣོན་པའི་གསུང་ཡ་ཡོད་པས་ད་ག་ནང་བཞིན་ཁྱེད་རང་གིས་འདི་དང་འབྲེལ་བའི་ཐོག་ནས་ད་ཅིག་གིས་གཞོན་སྐྱེས་གཞན་པ་ཚོས་ཀྱིས་ནི་ཞུ་གཏུག་ལས་འགུལ་དེ་ཚོའི་ནང་ལ་ཡང་ཕེབས་ཡར་གནད་འགག་དེ་ཚོའི་སྐོར་ཅིག་གསུངས་ན། ལགས་རེད་ད་གཞོན་སྐྱེས་ཚོ་ཡིས་དམིགས་བསལ་གྱིས་ད་རིང་འདྲ་བོ་གི་ཞུ་གཏུག་ལས་འགུལ་དེ་ཚོའི་ནང་ལ་འཛུལ་ཞུགས་གནང་ཡ་དེ་དཔེ་གལ་ཆེན་པོ་རེད་བཞག་ག་རེ་ཡིན་ཟེར་ན། དུས་ཚོད་ཉུང་ཉུང་ཞིག་ནང་ལ་གནས་ཚུལ་མང་པོ་ཅིག་ཤེས་ཐུབ་ཡ་དང། མ་འོངས་པ་གོམ་པ་མདུན་ལ་སྤོ་ཐུབ་ཡ་གི་གདེང་ཚོད་དང་སྤོབས་པ་སྐྱེ་ཐུབ་ཡ་གི་གོ་སྐབས་ཡག་པོ་ཞིག་སྐྲུན་ཐུབ་ཀྱི་འདུག་བསམ་གྱི་འདུག་དེ། འཆར་གཞི་འདི་འདྲ་བོ་གིས་ཨ་ནི། སྤྱི་ཚོགས་ནང་ལོགས་ལ་མུ་མཐུད་ནས་ག་འདྲ་ཞིག་གོམ་པ་རྒྱག་དགོས་འདུག་ཨ། རོགས་པ་བྱེད་ཡ་དང་ཨ་ནི། བོད་དོན་རང་གི་སྐོར་ལ་ཨ་ནི་དེ། ཤེས་ཡོན་ཡར་རྒྱས་ཤུགས་ཤིག་འགྲོ་གི་འདུག་བསམ་གྱི་འདུག། རྣམ་པ་ཚོ། ས་གནས་གཞན་པ་མང་པོ་དང་མི་འདྲ་བར། Minnesota ནང་ལ་ཡང་བོད་རིགས་སྤྱི་མཐུན་ཚོགས་པ་དང་བོད་པའི་སྤྱི་ཚོགས་རང་གིས་ཨ་ནི་ཐུགས་ཁུར་ཞེ་པོ་ཅིག་བཞེས་བྱས་ཨ་ནི་ད་དངོས་གནས་དྲང་ནས་ཅིག་ཞུ་འདུག་རྒྱ་གར་ལ་ཡང་མི་མང་པོ་དེ་འདྲས་འགྲོ་ཡ་ལ་མཐུན་འགྱུར་གནང་འདུག་ཨ།

ནི་ཨ་རི་གཞུང་གི་གྲོས་ཚོགས་འཐུས་མི་དང་བོད་དོན་རྒྱབ་སྐྱོར་ཚང་མ་ནི་ད་ང་ཚོ་དེ་ད་ཅིག་ཞུ་ཡས་ཀྱི་གོ་སྐབས་ཡག་ཤོས་དེ་བརྩིས་བྱས་ད་ང་ཚོ་གི་གནད་འགག་ཆེན་པོ་མཐོང་བྱས་ཨ་ནི་ས་གནས་མི་མང་དང་སྤྱི་མཐུན་ཚོགས་པའི་གི་འགན་ཁྱེར་བྱས་ས་གནས་མི་མང་ཚོས་ད་ནི་ད་ང་ཚོ་གི་གསལ་བསྒྲགས་དང་དེ་ནས་གནང་བྱས་ཨ་ནི་གལ་ཆེ་རང་བཞིན་ལྡན་པ་ཡིན་པར་འགྲེལ་བཤད་བརྒྱབ་བྱས་ཨ་ནི་ང་ཚོ་དཔལ་འབྱོར་བསྡུ་སྒྲུག་གནང་བྱས་ད་ལན་མུ་མཐུད་ནས་ང་ཚོ་གི་ད

ང་ད་ལྟ་གཅིག་དེ་ཧ་ད་སྤྱི་ཚོགས་སྦུག་ལ་ལས་ཀ་མང་པོ་བྱས་ཡོད། གཞོན་སྐྱེས་མཉམ་དུ་ལས་ཀ་མང་པོ་བྱས་ཡོད། གཅིག་དེ་ང་མཐོང་སོ་དེ་གཞོན་སྐྱེས་མང་པོ་བོད་དོན་དང་བོད་པ་སྤྱི་ཚོགས་ནང་ལོགས་བསྡད་ཡས་ཅིག་ཡོད་རེད་པ་དེ་དེ་གོམས་གཤིས་མེད་པ་ཡིན་ན་ཡང་མིན་ན་ད་འདོད་པ་མེད་པ་ཡིན་ན་ཁ་ཅིག་གཅིག་འདུག་ད་ང་ཚོ་གཞོན་སྐྱེས་མང་པོ་དེ་ཕྱི་ལོགས་ཕྱི་ལོགས་ལ་འགྲོ། ཨ་ནི་མ་རང་ཅག་མ་སླེབས་པ་བྱས་ཏེ་མང་པོ་མཐོང་གི་འདུག་དེའི་རྒྱུ་མཚན་དེ་ང་ཧ་གོ་གི་མེད་ཡིན་ན་ཡང་ང་འདི་ཧ་གོ་གི་ཡོད་ལབ་པ་ཡིན་ན་ག་རེ་ཡིན་ན་ཅིག་ད་སོ་སོ་སོ་མི་རིགས་མི་ཚང་མ་ལ་གཞོན་སྐྱེས་ཡིན་ན་རྒན་པ་ཡིན་ན་ཚང་མ་ལ་ཅིག་ཏིག་ནུས་པ་ཅིག་ཡོད་རེད་ནུས་པ་དེ་སྟོན་ཐུབ་ན་ག་འདྲེས་ཕན་བྱུང་ཡོད་ན་བོད་ལ་ག་རེ་བོད་དོན་སྐོར་ལ་ག་རེ་ཡིན་ན་ཕན། ཕན་ཡ་ཡོད་རེད་ཨིན་ཕན་དེ་ཡིན་གཅིག་མིན་གཅིག་ཧན་ཚོ་ཚང་མ open བྱེད་ན being open minded ཚང་མ་ལ་ཤོག་ལབ་ཡ་བྱེད་དུ་ཁ་ཁྱེད་རང་ག་རེ contribute བྱེད་བྱེད་ཐུབ་གི་ཡོད་ན་དེ་སྐུ་མཁྱེན་བྱེད་རོགས་བྱེད་ཨིན་ཧན་ཚོ་གི space དེ་བཏོན་ཡོད་སྐུ་མཁྱེན་ཚང་མ་མཉམ་དུ་བྱེད་རོགས་བྱེད་ན་དེ་གལ་ཆེན་པོ་དཔེ་མཐོང་གི་འདུག་པས། ཨིན་བྱས་ཙང་ད་རྣམ་པ་གཉིས་ང་ཚོ་དུས་ཚོད་ཞེ་དྲག་མི་འདུག་བྱས་ཙང་དེ་རྗེས་ལ་བྱས་ནས་དགེ་ལེགས་ལགས་ཀྱིས་ད་གཞོན་སྐྱེས་གཞན་པ་ཚོ་ལ་ཡ་སེམས་ཤུགས་སྤར་ཡ་ལ་ག་རེ་ག་རེ་གསུང་ཡ་འདུག་གས་སྤྱི་ཚོགས་གི་ག་རེ་བྱེད་དགོས་ཀྱི་འདུག་གས་དེ་གཅིག་གསུང་ན།
ཨོང་ད་ད་ད་སེམས་ཤུགས་སྤར་ཡ་ཟེར་ན་ད་སྤྱི་བཏང་གི་ད་ང་ཚོ་བོད་ཀྱི་འཐབ་རྩོད་དང་བོད་ཀྱི་དཀའ་ངལ་ཟེར་དུས་ད་ཐབས་སྐྱོ་པོ་དང་ཨ་ནི་གནས་སྟངས་ཛ་དྲག་པོ་ག་འདྲ་ཅིག་སླེབས་ཡོད་མེད་ཨ་ནི་ད་སྤྱི་བཏང་གི་ད་འདྲི་ཤེས་སྐྱ་མོ་བོ་འགྲོ་ཞིག་རེད་ཨ་ནི་སོ་སོ་ཚོ་གི་ཚོར་ཐུབ་ཡ་ད་མྱོང་ཐུབ་ཡ་དེ་འདྲ་ཆགས་བསྡད་རེད་མི་སེར་གི་ད་ད་ལྟའི་གི་གཞོན་སྐྱེས་ཨ་རིའི་ནང་ལོགས་ཡིན་པ་ཡིན་ན་རེད་ད་རྒྱ་གར་ནང་ལོགས་ཡིན་པ་རེད་ད་ཅིག་གི་གཞོན་སྐྱེས་བོད་པའི་གཞོན་སྐྱེས་ཡོད་དོ་ཅོག་གིས་སོ་སོ་གི་སྤོ་སྤོ་རྨོ་རྨོ་ཕ་མ་དེ་གའི་རྩ་ནས་དཀའ་ངལ་དང་ལོ་རྒྱུས་མང་པོ་ཞིག་གོ་ཡོད་རེད་ད། དེའི་དཀའ་ངལ་དང་ལོ་རྒྱུས་དེ། སྒྲུང་འདྲ་ཅིག་ལ་གཞི་བཞག་མ་བཞག་པ་བྱས། དེ་ལ་ཡང་ཚོར་བ་སླེབས་བྱས། དེ་ལ་ཡང་བསམ་བློ་བཏང་བྱས། དེ་དཀའ་ངལ་དེ་དཀའ་ངལ་ཆེན་པོ་ཡིན་པ་དང་མ་འོངས་པ་ད་ལྟའི། མ་འོངས་པ་ལ་ཡང་དཀའ་ངལ་དེ་སྡུག་རུ་འགྲོ་ཡ་དེ་ཉག་ཅིག་ཡིན་པ་དང་དཀའ་ངལ་སྡུག་རུ་མ་འགྲོ་བའི་ཆེད་ལ་ཡང་ད་ད་ལྟའི་གི་གཞོན་སྐྱེས་ཚོ་དང་བོད་ཕྲུག་ཚོ་ལ་འགན་ཆེན་པོ་ཡོད་པ། སྔས་མ་ཚོ་གི་དཀའ་ལས་རྒྱབ་ཡོད་པ།

བོད་དོན་ལས་འགུལ་ག་རེ་ཡིན་ན་འདི་ནང་ལོགས་ལ་གལ་སྲིད་འཛུལ་ཞུགས་བྱེད་པ་ར་བྱེད་ན་ཨ་ནི་གོ་ཐོས་ཡིན་ན་གསར་པ་བྱས་མཐོང་རྒྱ་ཐོས་རྒྱ་ཆེ་རུ་ཕྱིན་བྱས་ཨ་ནི་ནུས་པ་དེ་ཨ་ནི་སོ་སོའི་སྤྱི་ཚོགས་རང་ནང་ལ་སྤུངས་ཐུབ་ཡས་ཀྱི་ཨ་ནི་ཚོགས་པ grass root ཁག་ག་རེ་ཡོད་ན་འདི་ནང་ལོགས་ལ་མཉམ་ཞུགས་གནང་བྱས་ཨ་ནི་མདུན་བསྐྱོད་གོམ་པ་སྤོ་ཡས་ཀྱི་ཨ་ནི་རེ་སྐུལ་ཞུ་ཡས་ཡིན།
བྱས་ན་ད་ང་ཚོ་དུས་ཚོད་ཀྱི་ཆ་ནས་ད་ག་མཇུག་སྡོམ་ཞུ་ཐུབ་སོང་ཨ་ནི་དེ་རིང་ང་ཚོ་ཡ་གི་མི་ནི་སོ་ཊ་ནས་ཨ་ནི་གྲོས་ཚོགས་འཐུས་མི་ཚོ་ལ་ཡར་ཞུ་གཏུག་ཕེབས་པའི་གི་གྲས་ནས་ཨ་ནི་དེ་ལ་ཕེབས་པ་བསྟན་འཛིན་ནོར་སྒྲོན་ལགས་བདེ་ཆེན་བྱམས་གླིང་ལགས། དགེ་ལེགས་རྣམ་རྒྱལ་ལགས་རྣམ་པ་གསུམ་ཀ་ཐུགས་རྗེ་གནང་ཞུ་གི་ཡིན།
ཐུགས་རྗེ་གནང་པད་མ་ལགས།
གོ་སྐབས་གནང་བ་ཐུགས་རྗེ་ཆེ།